ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདས་པའི་ལོ་མང་པོའི་རིང་གསང་བའི་ཐོག་ནས་དྲ་ལམ་དུ་རྩོམ་བྲིས་ཏེ་རྒྱ་ནག་མི་མང་གི་བློ་སྒོ་འབྱེད་མཁན Ruan Xiaohuan ལ་ཉེ་དུས་རྒྱ་ནག་གཞུང་གིས་ལོ་བདུན་བཙོན་འཇུག་བྱེད་རྒྱུའི་ཁྲིམས་ཐག་བཅད་ཡོད་པ་རེད། དེ་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང Ruan Xiaohuan ཟེར་བའི་མི་དེ་སུ་ཡིན་མིན་དང། ཡང་ཁོང་དང་འདྲ་བའི་བོད་པ་དྲ་ལམ་ཐོག་རྩོམ་བྲིས་བྱེད་མཁན་འཇིགས་མེད་རྣམ་རྒྱལ་སྐོར་ལ་ཡང་ངོ་སྤྲོད་ཁག་ཅིག་ཞུ་གི་ཡིན། ད་ད་རི་གས་རྒྱ་ཡིག་གི་དྲ་ལམ་ཐོག་ལ་ཡང་རྒྱ་ཡིག་ཐོག་ནས་རྒྱ་ནག་ནང་ལོགས་ནས་རྩོམ་བྲིས་མཁན་དེ་ཁག་ཅིག་ཡོད་རེད་ད་ཁ་ཤས་ད་སོ་སོ་རང་ངོས་ནས་རང་མིང་སྟོན་བྱས་བྲིས་མཁན་ཡོད་རེད་ད་ཝང་ལི་ཞུང་དང་ཁོང་ཚོ་བཟུམ་དེ་ཁག་ཅིག་ད་འདི་མིན་པ་བྱས་བྱས་སོ་སོ་སྨྱུག་མིང་བེད་སྤྱོད་བཏང་བྱས་ལྐོག་ཏུ་འདི་བྲིས་བྱས་རྩོམ་དེ་མང་པོ་ཡོད་དུས་ཙམ་པ་རྩོམ་དེ་ཚོ་ལ་ཡང་དགའ་པོ་བྱས་ཀློག་མཁན་མང་པོ་དང་དེ་འདྲས་ཤུགས་རྐྱེན་ཆེན་པོ་ཡོད་མཁན་འདི་ཁག་ཅིག་ཡོད་རེད། དེ་ཚོའི་ནང་ནས་གཅིག་ད་འདས་པའི་ལོ་བཅུ་གྲངས་ཤིག་ནང་ལོགས་ལ་ཡར་པན་ཁྲང་སུའི་ཤང་ཟེར་མཁན། ཁོ་རང་རྩོམ་དེ་ཚོ་ངས་ཞེ་པོ་དེ་འདྲ་མང་པོ་ཀློག་མ་མྱོང་དེ་ལས་ཏོག་ཙམ་ཏོག་ཙམ་ཀློག་མྱོང་བྱས་བྱས་མི་དགའ་པོ་བྱེད་མཁན་མང་པོ་ཞེ་པོ་ཞིག་འདུག་ད་ཡིན་ནའི་ལས། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་ལྔ་པའི་ནང་ལོགས་ལ་ཡར་རྩོམ་བྲིས་མཁན་དེ་གློ་བུར་ཐོབ་རྒྱག་གང་དག་ད་བརླགས་ཕྱིན་པ་རེད་བརླགས་བྱས་ཡིན་ན་རྩོམ་དེ་བྲིས་ཡག་མཚམས་བཞག་བྱས། ཨན་དེ་སྐབས་དེ་ད་ག་རེ་བྱས་པ་ཡིན་ནམ་དེ་པན་ཁྲང་སུའི་ཤང་ཟེར་མཁན་དེ་བྲིས་མཁན་དེ་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པ་ཡིན་ནམ་ཡང་ཁོ་རང་ད་བར་ལ་ཡ་ཅིག་ན་བྱས་འདས་གྲོངས་སོང་པའི་ད་ལྟ་དེ་འདྲས་ཡོང་སྲིད་པ་རེད་དེ་སྐོར་ལ་ཡང་བགྲོ་གླེང་མང་པོ་ཞེ་པོ་བྱུང་ཁྱོན་ནས་མགོ་མ་ཚོད་པར་ལྷག་བསྡད་ཡོད་རེད་དེ་ལྷག་པའི་རྗེས་ལ་ཡིན་ན་ད་ལོའི་ལོ་སྟོད་དེ་པར་ཡིན་པ་འདྲ། གློ་བུར་ཐོབ་རྒྱག་ལ་ཡ་ཨ་འདྲ་དེ Weixin ཟེར་མཁན་དེ WeChat ས་ཞིག་དང། དེ་འདྲས་ཅིག་ནང་ལོགས་ཀྱི་ཕར་ཚུར་སྐད་ཆ་བཤད་རྒྱུ་ཐུང་ཐུང་ཅིག། Weixin ནང་ལོགས་ལ་དང་པོ་དེ་གྲམ་དེ་ནས་ཡིན་ན་ཨ་འདྲ Twitter དང་དེ་ཚོ་སྒང་གྲམ་བྱས། ད་དེའི་ནང་དོན་གཙོ་བོ་དེ་ག་རེ་རེད་ཟེར་ན་ཧྲང་ཧའེ་ལ་ཡོད་པའི་བུད་མེད་ཁོ་རང་གི་རུས་མིང་པེ་ཟེར་མཁན་ཅིག་གིས། ཁོ་རང་གི་གྲོང་པ་ཚོ་ལ་ཡ་བཏང་བཞག་རྒྱུ་ཅིག་རེད་བཞག Weixin ད་ཁོ་ཚོ་གྲོང་པ་འདི་རུག་རུག་བྱེད་ཅིག་ཅིག་གཟུགས་རུ་བ་དེའི་ནང་ལོགས་ལ་ཡ། དེའི་ནང་ལ་ཡ་བུད་མེད་དེ་ཟེར་ཡ་བྱས་པ་ཡིན་ན། ཨན་ངའི་ཁྱོ་གའི་མིང་ལ་ཡང་རན་ཞའོ་ཧན་ཟེར་གྱི་ཡོད། ཨན་ཁོ་རང་འདིའི་སྔོན་ལ་ཡ་ཉིས་སྟོང་བརྒྱད་ཀྱི་ལོའི་རྒྱ་ནག་གི་ཨོ་ལིམ་པིག་གི་རྩེད་འགྲན་སྐབས་ཀྱི་དྲ་ལམ་གྱི་བདེ་འཇགས་ཀྱི་ལག་རྩལ་གྱི་འགན་འཛིན་གཙོ་བོ་དེ་རེད། འདིའི་སྔོན་ལ་ཡ་རྒྱ་ནག་གཞུང་གི་པོ་ལི་སི་གིས་འཛིན་བཟུང་བྱས་སོང། ཨན་འཛིན་བཟུང་བྱས་པའི་རྗེས་ལ་ཡ་ད་ཨ་འདི་ཁའི་ཁྲིམས་ཁང་གཏུག་འགྲོ་ཡག་རེད་ཨན་ང་ཁྲིམས་རྩོད་པ་གླ་གར་འགྲོ་དུས་ཙམ་པ་ཡིན་ན་ཉེན་རྟོག་མི་སྣས་ང་དེ་ཡང་དེ་བཀག་བྱས་བཞག་བྱས་ཨན་བཏང་གི་མི་འདུག་ད་ཁོ་རང་གིས་ཕལ་ཆེན་ཞེད་སྣང་དེ་ཡིན་ས་རེད་རྒྱ་ནག་ནང་ལོགས་འདི་འདྲའི་མང་པོ་བྱེད་ཀྱི་རེད་པ། མི་འདི་བཀག་བྱས་བཞག་ཨན་གང་བཟང་རྒྱུ་ལས་གང་སོང་ཆ་མེད་དུ་འགྱུར་རེད་འདི་བྱས་ཙང་བུད་མེད་འདི་ཁོ་ཚོ་གྲོང་པ་ཚོར་བཏང་ཡག་གི་རྒྱུ་མཚན་དེ་ཡིན་ན་ང་དེ་ཉེན་རྟོག་མི་སྣས་བཀག་བྱས་བཞག་ཡོད་གལ་སྲིད་ང་བརླགས་པ་ཡིན་ན་ཉེན་རྟོག་མི་སྣས་ང་ཁྲིད་པར་དང་དེ་མ་ཟད་ཡིན་ན་འདི་རན་ཞའོ་ཧན་གྱི་པ་ཕ་ཨ་མར་ལན་བསྐྱལ་རོགས་ཟེར་བྱས་དེ་འདྲ་ཅིག་བཞག་མི་འདི་པར་བརྒྱབ་ཕྱི་ལོགས་ལ་གྲམ་གྲམ་བྱས་ཡིན་ན Twitter དྲ་ལམ་སྒང་གྲམ་པ་རེད Twitter དྲ་ལམ་སྒང་སླེབས་དུས་ཙམ་པ་ཨ་ནི་མི་སྒང་གས་ཀློག་ཧང་ཞིར་སངས་རྒྱུ་ག་རེ་ཟེར་ན་ད་ལྟ་བར་དུ། པན་ཁྲེང་སུའི་ཤང་སྙེ་སྟེ། རྩོམ་བྲིས་མཁན་དེ་ག་པར་ཕྱིན་མིན་བསམ་བྱས་ད། ལོ་གཅིག་ལྷག་ཙམ་རྩད་གཅོད་བྱས་བསྡད་པ་རེད། པན་ཁྲེང་སུའི་ཤང་ཟེར་མཁན་མི་དེ། བྲིས་མཁན་དེ་དངོས་གནས་ཀྱི་མིང་ལ་ཡ། རོན་ཞའོ་ཧན་ཟེར་གྱི་ཡོད་པ་དང། མི་དེ། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་ལྔ་པའི་ནང་ལོགས་ལ་ཡ་འཛིན་བཟུང་བྱས་རྗེས་ཁྲིམས་ཁང་ནང་ལོགས་ལ་ཡ་ཧྲང་ཧའེ་ལ་ཁྲིད་འགྲོ་ཡོད་ཡིན་པ་དང། ཨ་ཏི་གི་ནས་དམིགས་བསལ་གྱི་མི་མང་པོ་ཅིག་གིས་སྔོན་ནས་དོགས་པ་བྱུང་བ་རེད་ཡིན་ནའི་འདིའི་སྒང་ལ་ཧང་སངས་རྒྱུ་ག་རེ་ཟེར་ན། ཁོ་རང་ཡིན་ན་དེ་སྔོན་ལ་ཨོ་ལིམ་པིག་གི་རྩེད་འགྲན་སྐབས་ཀྱི་དྲ་ལམ་གྱི་བདེ་འཇགས་ཀྱི། རྩལ་གྱི་འགན་འཛིན་མི་སྣ་གཙོ་བོ་གཅིག་ཡིན་པ། ད་འདི་གས་ཚང་མ་ལོག་ཅིག་ཐུག་དུས་ཧང་སངས་རྒྱུ་ཆེན་པོ་ཞི་བའི་ཕྱག་རྒྱ་ཡིན་ན་རེ་བ་ག་ཚ་ག་རེ་མང་པོ་ཅིག་དྲངས་པ་རེད། གནས་ཚུལ་འདི་གས་བྱུང་རྗེས་ད་ལྟ་ལོ་གཅིག་ལྷག་ཙམ་ཕྱིན་ཚར་བ་འདི་ལ་ཡིན་ནས་ངས་ད་རིང་ཞུ་དགོས་རྒྱུ་མཚན་ག་རེ་ཡིན་ཟེར་ན། དེ་ནིའུ་ཡོག་ཊའིམ་སི་གསར་ཤོག་འདིའི་གསར་འགོད་པ་ཡན་ལི་ཟེར་མཁན་ཅིག། རྒྱ་མོ་ཅིག་རེད། ཁོ་རང་གི་རྒྱུན་དུ་ཁོ་རང་མི་ལ་ཡ་ཨན་བཅར་འདྲི་ཞུས་པའི་གནས་ཚུལ་དེ་ཚོ་མང་པོ་ཅིག་རྒྱ་སྐད་ནང་ལོགས་ལ་ཡ་སྐད་རང་བྱེད་ཅེས་སྟོན་གྱི་འདུག་བྱས་ཙང་ཁོ་རང་ཉེ་དུས་པན་ཁྲེང་སུའི་ཤང་ཟེར་མཁན་དེ་ད་རོན་ཞའོ་ཧན་ཟེར་རྒྱུ་རེད་པ་འདིའི་བཟའ་ཟླ་ཨ་འདྲ་བུད་མེད་དྲ་ལམ་དུ་འདི་བཏང་མཁན་གྱི་གནས་ཚུལ་བཏང་མཁན་དེའི་བ་ཚྭ་ལ་དེ་ལ་ཡ་ཡིན་ན་བཅར་འདྲི་ཞུ་འཇོག་གི་གནས་ཚུལ་རིང་པོ་ཞིག་འདུག་བྱས་ཙང་ངས་ད་རིང་གཙོ་བོ་དེ་གཞི་བཞག་བྱས་ངས་ད་རིང་རོན་ཞའོ་ཧན་ཟེར་མཁན་དེ་སུ་ཡིན་མིན་ངོ་སྤྲོད་བྱས་དེ་ཡིན་ན་གཞི་བཞག་ཚར་གཙོ་བོ་དེ་བྱས་བྱས་བྱས་གི་ཡིན་བྱས་བྱས་ད་དེའི་ནང་ལ་ཡང་ངོ་སྤྲོད་ལ་བྱས་ཡ་བྱས་པ་ཡིན་ན་ད་ཨ་འདྲ་རོན་ཞའོ་ཧོན་ཟེར་མཁན་ད་ཁོ་རང་དེ་པེ་ཟེར་མཁན་དེ་ལྟེ་བའི་དགུ་བཅུ་གོ་གྲངས་ད་སྐབས་ལ་ཧྲང་ཧའེ་རུ་གཏོགས་ཡོད་པའི་ལག་རྩལ་གྱི་སློབ་གྲྭ་ཡག་ཤོས་ཤིག་ནང་ཕྱིན་རྒྱུ་དེ་རེད་བཞག་སློབ་གྲྭ་ནང་ནས་ཁོ་གཉིས་དགའ་པོ་བྱས་སློབ་གྲྭ་ཐོན་ཚར་རྗེས་ལ་ཡ་ཨ་ནི་ཆང་ས་བརྒྱབ། ཧྲང་ཧའེ་ལ་ཡ་འཚོ་བའི་གནས་སྟངས་དང་དེ་ཚོ་དཔེ་ཡག་པོ་ཡོད་ས་རེད་ད་གཉིས་ཆར་སློབ་སྦྱོང་དང་དེ་ཚོ་ཡག་པོ་ཡོད་དུས་བུད་མེད་དེ་དོགས་པ་ཕྱི་རྒྱལ་གྱི་བཟོ་ཚོང་ལས་ཁང་དེ་མང་པོ་ཅིག་ལས་ཀ་བྱས་ཆོག་གི་དེ་ཨབ་རོན་ཞའོ་ཧོན་ཟེར་མཁན་དེ་ཁོ་རང་ད་དཔེ་ལག་རྩལ་དང་དེ་ཚོ་ཡག་པོ་ཡིན་དུས་ད་དེར་སྐད་སྒྱར་ན་འཚོ་བ་དང་དེ་ཚོ་ད་དཀའ་ངལ་ཅི་ཡང་མེད་པ་ཡིན་ནའི་ལེ། རྒྱུན་དུ་ཁོ་རང་ད་ག་འདྲ་ཁོ་གཉིས་གཉིས་ལོ་ཏམ་ནག་འདི་གས་རེད་མཉམ་དུ་བསྡད་པ་རེད་ཨ་ནེ་རོན་ཞའོ་ཧོན་གྱིས་རྩོམ་བྲིས་ནས་ལོ་བཅུ་གཉིས་ཕྱིན་པ་རེད་ད་ཁོ་རང་འཛིན་བཟུང་མ་བྱས་བར་དུ་ཨ་འདྲ་དེ་བཟའ་ཟླ་འདིས་ཁོ་རང་རྒྱུན་དུ་ཆབ་སྲིད་ཀྱི་ལྟ་བ་ཤུགས་ཆེན་པོ་དེ་དང་ཨ་ནེ་ཕྱི་ལོགས་ལ་ཕྱིན་རྗེས་ལྷག་པར་དུ་རྩོམ་འབྲི་གི་ཡོད་པ་དེ་ཁྱོན་ནས་ཁོ་རང་ཤེས་མ་བྱུང་ཟེར། འཛིན་བཟུང་བྱས་པའི་ཉེན་ཁ་དེ་ལ་ཁྱོན་དོགས་པ་མེད་པའི་སྒང་དེ་གློ་བུར་ཐོལ་རྒྱག། ཉེན་རྟོག་མི་སྣ་མང་པོ་མཆོངས་ཡོང་བྱས་ཡིན་ན་ཁོ་རང་ཁྱོ་ག་ཁྲིད་ཁང་པ་བེད་དུ་ཆུ་ཚོད་མང་པོ་བསྔོག། འདིའི་རྗེས་ལ་ཡ། བཟའ་ཟླའི་ངོས་ནས་ཉེན་རྟོག་མི་སྣ་ལ་སྐད་ཞེ་དྲག་འཇུག་རུ་བ་ག་རེ་བྱས་བྱས་ངའི་ཁྱོ་ག་ཟིན་པ་རེད་ཅེས་ཐེངས་མང་པོ་དྲིས་ནས་ལས་དང་པོ་དེ་ཁྱོན་ཤེས་ཡོང་དུས་ཨ་ནི་དུས་ཚོད་ཟླ་བ་མང་པོ་ཕྱིན་པའི་རྗེས་ལ་གཞི་ནས་ཨ་ཁྱེད་རང་གི་ཁྱོ་གས་ཕྱི་རྒྱལ་ལ་ཡང་དྲ་ལམ་ཐོག་ཏང་དང་རྒྱལ་ཁབ་ལ་ཡང་ངོ་རྒོལ་བྱེད་ཡག་གི་རྩོམ་ཞེ་དྲག་བྲིས་ཡོད་རེད་ངན་སྐུལ་བྱེད་ཀྱི་ཡོད་རེད་མི་ལ་ཡང་དེ་འདྲ་གིས་འཛིན་བཟུང་བྱས་པ་རེད་ཟེར་བྱས་ལབ་ཡོད་ས་རེད་ད་ཡིན་ན་ལས་རྩོམ་ག་རེ་བྲིས་ཡོད་དང་ག་འདྲ་བྲིས་ཡོད་མེད་དེ་ཚོ་ག་གལ་ཤེས་མ་སོང་ཟེར་ཨ་ཁོ་རང་བཟའ་ཚང་གཅིག་ངོས་ནས་ད་དེ་ཤེས་ཡག་ཐབས་ཤེས་ཞེ་པོ་བྱས་འདུག་ཨ་བྱས་བྱས་ཡིན་ན་དཔེ་ན་ཆ་བཞག་ན་ཁོ་རང་ཕ་གི་ཁྲིམས་ཁང་ངོས་སུ་ཉེས་འཛུགས་བྱེད་དུས་ཙམ་པ་ཉེས་འཛུགས་བྱེད་ཡག་གི་ཤོག་ལྷེ་ངས་ཀྱི་ཉེས་འཛུགས་ཀྱི་ཡིག་ཆ་ཤོར་བ་འདིའི་ནང་ལོགས་ལས་དངོས་སུ་བཙལ་བ་བྱས་པའི་པན་ཁྲེང་སུའི་ཤང་ཟེར་ཉན་མི་འདི་རེད། འདིས་རྩོམ་འདི་འདྲ་བྲིས་ཡོད་རེད་ཅེས་འདིའི་ནང་ལོག་ལ་བྲིས་ཡོད་ས་མ་རེད། བྱས་རྗེས་ད་གང་ལྟར་མཐའ་མ་དེ་ནི་ཁོ་རང་བཟའ་ཟླ་དེ་པེ་ཟེར་ཉན་དེ། ཁྱོ་གས་དངོས་གནས་ག་རེ་བྱས་ཡོད་བསམ་ཐབས་ཤེས་ཞེ་པོ་ཅིག་བྱས་གཞུག་གཞུག་དེར་ཁོ་རང་འདི་ཉར་ཆབ་སྲིད་དོ་སྣང་བྱེད་ཉན་དེ་རེད་མི་འདུག་དེ་འདྲའི་སོང་ཙང་ཕྱིའི་དྲ་ལམ་དེ་ཚོ་ལྟ་ག་ཁོ་འགྲོ་གི་མེད་ས་དེ་སང་རྒྱ་ནག་ནང་ལོག་ནས་ཕྱི་ལ་ཡོང་པ་ལ་ལས་སླ་པོ་ཡོད་མ་རེད་ཞེ་པོ་ཅིག་ལྕགས་རི་མཆོངས་བྱས་དེ་འདྲའི་སོང་ཙང་ཁོ་རང་བྱས་མ་མྱོང། ཨ་ནི་འདི་ག་གང་ག་སྦྱངས་ཨ་ནི་ལྕགས་རི་ཕྱི་ལ་དོན་ལྟ་དུས་ཙམ་པ་ཨ་ནི་ཉི་མ་གཅིག་ཁོ་རང་དེ་མཐོང་འདུག་ཨང། པན་ཁྲེང་སུའི་ཤང་ཟེར་ཉན་དེ་ཨེ་མི་དེ་ཡིན་ན་ད་ག་བ་ཡོད་རེད་ཅེས་དྲ་ལམ་ཐོག་ལ་ཡར་བགྲོ་གླེང་མང་པོ་བྱེད་ཀྱི་ཡོད་པ་འདི་མཐོང་དུས། ཨ་ནི་ཁོ་རང་པན་ཁྲེང་སུའི་ཤང་ཟེར་དེ་ལམ་སང་གོ་བ་ད་ག། ཨོ་ད་དེའི་དངོས་གནས་ངའི་ཁྱོ་ག་ཕལ་ཆེར་འདི་འདྲ་མེད་འགྲོ་ག་རེ་ཟེར་ན་ཁོ་རང་ཨིན་གློག་ཀླད་ལས་ཀ་བྱེད་ཉན་སོང་ན་པན་ཁྲེང་སུའི་ཤང་ཟེར་རྩོམ་པ་དེའི་ཚིག་དེ་དེ་འདྲ་རེ་བྱེད་ཡོང་ཟེར་བསམ་སང་ཅི་ད་ཨ་ནི་ཕ་གིར་བལྟས་ཅིག་ལྟ་དུས། ཨོ་ནི་རྩོམ་པད་བདུན་བརྒྱ་ལྷག་ཙམ་བྲིས་བཞག། ཏག་ཏག་ཁོ་ར་རྩོམ་འདི། ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་ལྔ་བའི་ནང་ནས་མཚམས་བཞག་བཞག་ཟླ་བ་ལྔ་བའི་ནང་ཁོ་རང་གི་ཁྱོ་ག་དེ་ཟིན་པ་རེད། གཉིས་པ་དེ་ད་ཁོ་རང་བཟའ་ཟླ་ཡིན་དུས་ཙམ་པ། ད་དུང་པན་ཁྲེང་སུའི་ཤང་ཟེར་ཉན་དེ་འབྲི་ཉན་དེ། ཁོ་རང་གི་ཁྱོ་ག་ཡིན་མིན་དེ་ལྟ་ཡག་གི་དཔང་རྟགས་གཞན་པ་གཅིག་འཚོལ་དུས་ཙམ་པ། འདི་ཉལ་ཡག་ད་དུས་ཚོད་གཅིག།

ཨ་ནི་ཟིན་དགོས་ཡག་འདི་རེད་བཞག་ཨ་ནི་དེ་ལྟ་དུས་ཙམ་པ་རྩོམ་གྱི་ནང་དོན་དང་ཁོ་རང་དངོས་གནས་ཧང་ཞེ་པོ་ཅིག་སངས་བྱུང་སོང་རྒྱུན་དུ་ཁོ་གཉིས་འདི་འདྲ་ཞེ་པོ་ཅིག་ད་ཆབ་སྲིད་མི་རྒྱ་ནག་གཞུང་དགག་པ་བྱེད་ཉན་དང་འདི་འདྲ་རྩ་བ་ཉིད་ནས་ཡིན་སྲིད་མ་རེད་དེ་སང་རྒྱ་ནག་གི་ནང་ལོག་ད་སློབ་སྤྱོང་ཡོད་ཉན་དེ་ཚོ་མང་ཆེ་ནང་ལ་འདི་འདྲ་ཁྱོན་ནས་བཤད་བསྡད་ཀྱི་མ་རེད་ཅིག་གཞུང་ཡག་པོ་རེད་ཅིག་ཅེས་མི་རིགས་རིང་ལུགས་ཟེར་འདི་འདྲའི་བསམ་སྟངས་ཡོད་ཉན་འདི་འདྲ་ཙམ་མིན་པ་དེ་ལས་ཡིན་ན་ལས་རྒྱུན་དུ་ཡང་རྒྱ་ནག་གཞུང་སྐྱོན་བརྗོད་བྱས་འདི་འདྲ་ཞེ་པོ་འདི་འདྲ་བྱེད་ཉན་འདི་འདྲ་ཡིན་སྲིད་མ་རེད། གནས་ཚུལ་དེ་གང་ག་ཤེས་མཚམས་ནས་མར་ཕྱི་མིག་བལྟས་པའི་སྐབས་དེ་ཁོ་རང་བསམ་བློ་གཏོང་དུས་ཙམ་པ་ད་ཧ་གོ་གི་འདུག་ག་རེ་ཟེར་ན་དཔེར་ན་ཆ་བཞག་ན།

ཚོས་གོ་བརྡ་འདོགས་པ་ལ་ཞེ་པོ་ཅིག་སྡིགས་ར་འདི་མི་མང་པོ་གཅིག་འདྲ་འདྲ་ལ་ཞེ་པོ་ཅིག་བཟོ་གི་འདུག་དེ་བྱས་བྱས་ད་ཁོང་ཚོ་སྡིགས་ར་བྱས་སྐད་འདྲ་ཡོད་ཙང་ཨ་ནི་ཁོ་རང་བུད་མེད་པེ་ཟེར་ཉན་དེ། གྲོང་པ་འདི་ལ་ཡ་གཅིག་ལབ་ན་མི་ཞིག་ཡོང་ས་མ་རེད་ཅེས་པ་ཁང་པའི་འཛིན་སྐྱོང་བྱེད་ཉན་ལ་ལབ་ཨ་ཐ་ན་ཕ་གིའི་ས་གནས་ཀྱི་ཨུ་ཡོན་ལྷན་ཁང་ལ་ལབ་ཀྱི་ཡིན་ད་ཁོང་ཚོ་ནི་ཡི་གེ་གོ་བཏུང་འདི་བྱས་ནི་ཡ་ཁྱོན་ནས་བྱིངས་མི་འདུག་ཅེས་ཚུལ་ཟེར་ཚུལ་མ་ཨ་ཁོ་རང་ཁྱོ་གས་ད་ཁྱོན་ནས་མ་ལབ་གཡུག་ཞོག་ད་ག་རེ་བྱེད་ན་བྱེད་དུ་བཅུག་ཅེས་ལབ་གི་འདུག་ད་ལྟ་དངོས་གནས་བྱས་ན་མར་ཕྱི་མིག་བལྟས་བྱས་བསམ་བློ་བཏང་ཡིན་ན། ཕལ་ཆེར་ཟླ་བ་ཁ་ཤས་ཀྱི་གོང་ནས་ཁོ་རང་འཛིན་བཟུང་བྱེད་འགྲོ་ཡོད་པ་དེ་ཤེས་རྗེས། ཐོག་ཁ་དེ་ལ་ཉེན་རྟོག་མི་སྣས་ཁང་པ་ཆ་ཚང་སྐོར་གླས་བྱས་མི་དེ་ལ་ཡང་ལྟ་ཞིབ་བྱེད་ཀྱི་ཡོད་པ་དེ་ཤེས་ཚར་ཡོད་ས་རེད་ཟེར་རྗེས་ཨ་ནི་ད་བུད་མེད་དེས་འདི་འདྲ་ཟེར་འགྲེལ་བཤད་རྒྱག་གི་འདུག་དེས་མ་ཟད་ཡིན་ན་ཡང་འདི་ཅིག་ལྟ་སྐྱོ་སྐྱེ་བས་ད་ཁོ་རང་གི་མཐའ་མ་མཐའ་མའི་ཨ་ནི་རྩོམ་སྤེལ་ཡག་སྦྱོར་བ་རྩོམ་སྤེལ་ཡག་དེ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་ལྔ་པའི་ཚེས་དགུའི་ཉིན་ཁ་དེ་སྤེལ་ཡོད་པ་འདྲ། དེ་མཐའ་མ་དེ་རེད་བཞག་དེ་སྤེལ་བ་དང་དུས་མཚུངས་ཀྱི་འདི་ཉིན་ཁ་དེ་ཁོ་རང་གིས་ཨ་ནི་ད་གློག་ཀླད་ཐོག་ཀློག་ཡག་གི་འདི་དེབ་དགུ་བཅུ་གོ་བདུན་ཙམ་ཅིག་མར་བཀྲམ་བཞག། ཨ་འདི་ཀ་ནི་དང་པོ་ཁོ་རང། George Orwell ཟེར་ཉན་དེ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཟེར་དེ་དེབ་དེ་བཏོན་བཞག། ད་དེ་ག་རེ་ཟེར་ན་སྲིད་དབང་སྒེར་གཅོད་ཅན་གྱི་འོག་ལ་ཡ་གི་འདི་འདྲ་སེ་ཨེ་མི་ལ་ཡ་དམ་བསྒྲགས་ཡོད་མེད་ཀྱི་འཛམ་བུ་གླིང་ནང་ལོག་གི་དེབ་གལ་ཆེ་ཤོས་དེ་རེད་བ། བྱས་ཙང་ཁོ་རང་གི་ཕལ་ཆེར་ད་ཟིན་འགྲོ་ཡོད་པ་དེ་གསལ་པོ་བྱས་ཧ་གོ་བྱས་དེ་འདི་བྱས་པ་མེད་འགྲོ་བསམས་ཟ་རེ་བྱེད་འདུག་པན་ཀྲང་སུའེ་ཤང་ཟེར་དེ་ངས་ད་གིན་ཞུས་ནང་བཞིན་བྱས་ཡིན་ན་རྩོམ་རྦད་དེ་བདུན་བརྒྱ་ལྷག་ཙམ་བྲིས་ཤག་དང་འགོ་སྟོད་ལ་བྲིས་འགྲོ་དུས་ཚོ་བྱས་པ་ཡིན་ད་མང་ཆེ་ལག་རྩལ་སྐོར་རེད་ཤག་ད་ཁོ་རང་དོ་བར་ཡ་དྲ་ལམ་དང་བདེ་འཇགས་དང་དེ་ཚོ་རྒྱ་ནག་གཞུང་གི་ག་འདྲས་སེ་མི་ལ་ཡ་ལྟ་ཞིབ་དང་དེ་ཚོ་ག་འདྲས་བྱེད་གི་ཡོད་མེད་གི་ཁོ་རང་གི་ཞེ་པོ་ཤེས་ཀྱི་ཡོད་རེད་ད་ཁོ་རང་པེ་ཀིན་ཨོ་ལིམ་པི་ཀའི་རྩེད་འགྲན་གི་དྲ་ལམ་གི་བདེ་འཇགས་གི་ལག་རྩལ་མི་སྣ་ཚོ་ཡིན་དུས་ད་ཞེ་པོ་ཤེས་ཀྱི་ཡོད་རེད་པ་བྱས་ཙང་མང་པོ་ཅིག་ཡིན་ན་དང་འགོ་སྟོད་ལ་རྩོམ་འདི་འདྲ་རེད་ཤག་ག་འདྲས་སེ་བྱས་རྒྱ་ནག་གཞུང་གི་ད་ཉེན་རྟོག་མི་སྣའི་ལྟ་ཞིབ་འབྱོར་བ་འདི་ནས་གཡོལ་བྱས་ཏེ་ཕྱི་ལོགས་ལ་དོན་དགོས་ག་འདྲས་ཐུག་ཡོད་མེད་དང་སོ་སོའི་ལྟ་ཚུལ་ག་འདྲས་བཤད་དགོས་ཀྱི་ཡོད་མེད་དང་སོ་སོའི་དངོས་གནས་ཀྱི་ཨང་ཀ་དག་བསྡད་ས་ད་དེ་ཚོ་ག་འདྲས་སྦས་དགོས་ཀྱི་ཡོད་མེད་དང་འདི་འདྲས་ལག་རྩལ་ཐོག་གི་འགྲེལ་བཤད་བཟོ་འདྲ་རེད་ཤག། ད་ཡིན་ན་དེ་ག་ལེ་ག་ལེ། འགྱུར་ལྡོག་ཕྱིན་བྱས་ཡིན་ན་ད་ཁོ་རང་གི་ཆབ་སྲིད་ཀྱི་ཐོག་ནས། གཙོ་བོ་དེ་མང་ཆེ་ཆེ་དེ་འདི་རེད་ཤག་རྒྱ་ནག་ནང་ལོགས་ལ་ཡག་གནས་ཚུལ་ད་དེ་ཚོ་བཤད་རུ་མ་བཅུག་ཡག་དང་ཉན་རུ་མ་བཅུག་ཡག་དང་གཞུང་གི་ཀླད་པ་དེ་ག་འདྲ་རྫུས་མ་བཟོས་བྱས་མང་ཆེ་འདི་ལ་ཡག་སྐྱོན་བརྗོད་ཀྱི་ཐོག་ནས་ཡིན་རྩོམ་འདི་ཚོ་མང་ཆེ་ཆེ་ཡིན་པའི་བཟོ་འདྲ་རེད་འདུག། ཉིས་སྟོང་ཉི་ཤུ་རྩ་གཉིས་ཡིན་གྲགས་པའི་ཅིང་འདི་ཕྱི་ལོགས་ལ་ཡང་ཇར་མན་གྱི Deutsche Welle ཟེར་མཁན་དེའི་དྲ་ལམ་ཐོག་གི་རྩོམ་གྱི་ཁོ་ཚོའི་བྱ་དགའ་ཞིག་འདུག་བྱ་དགའ་དེ་ཡིན་ན་ཁོ་རང་སྤྲད་ཤག་ད་དེ་དུས་མི་དེ་སུ་ཡིན་མེད་དེ་ཤེས་ཀྱི་ཡོད་མ་རེད་ཡིན་ནའི་དྲ་ལམ་ཐོག་ལ་ཡང་འདི་པན་ཁྲེན་སུའི་ཤང་ཟེར་མཁན་འདི་རྩོམ་མང་པོ་ཞེ་པོ་ཅིག་བྲིས་ལྟ་མཁན་མང་པོ་ཞེ་པོ་ཅིག་ཤུགས་རྐྱེན་ཆེན་པོ་ཡོད་ཙང་ཁོ་རང་སྤྲད་ཤག་འདི་སྤྲད་པའི་བྱ་དགའ་ལེན་ཡག་གི་ཁོ་རང་ཡང་རྩོམ་ཅིག་བྲིས་ཤག་དེའི་ནང་ལོགས་ལ་ཡང་ཨ་རྒྱ་ནག་ནང་ལོགས་ལ་ཨ་ས་ཐེར་ཀེ་སར། རང་གི་སོ་སོས་ནི་ཆབ་སྲིད་ལ་ཇུས་གཏོགས་བྱེད་ཡ་འདོད་པ་མེད་པ་ཡིན་ན་ལས་ཉི་མ་གཅིག་ཆབ་སྲིད་ཀྱིས་ཚུར་ཇུས་གཏོགས་བྱེད་ག་ཡོང་གི་རེད་བྱས་ཙང་ཁོ་ཆབ་སྲིད་ནས་ཐར་ཡག་ཁྱོན་ནས་ཡོད་མ་རེད་བྱས་ཙང་ངས་ཆབ་སྲིད་ནི་བྲི་ཡག་འགོ་ཚུགས་པ་ཡིན་ཟེར་ཅིག་ཁོ་རང་གི་འདི་འདྲའི་འགྲེལ་བཤད་རེ་ཞིག་བརྒྱབ་ཤག་བྱས་རྗེས་ད་ཁོ་རང་ལ་ཡག་ཁྱོན་ཡོངས་ཀྱི་གདེང་འཇོག་རེ་ཞིག་བྱེད་སྟངས་ཐོག་ལ་ཡ། ད་ང་ཚོ་འདིར་རྩོམ་ཆ་ཚང་ཀློག་ར་མེད་སོགས་ཐོག་སུ་མི་ཤེས་ད་ཀློག་མེད། མི་གཞན་པ་འདི་བྱེད་མཁན་མང་པོ་བྱུང་ཤག་འདི་ནི་ནི་ངས་གཅིག་སྟབས་བདེ་པོའི་ངང་ནས་འགྲེལ་བཤད་ཡག་པོ་བརྒྱབ་ཤག་མཚམས་མཚམས་ག་རེ་འདུག་ཟེར་ན། ཨ་འདི་རྩོམ་འདིའི་ནང་ལ་ཡ་ཨ་འདི་པན་ཁྲེང་སུའེ་ཤང་ཟེར་མཁན་དེ། ད་འདི་རན་ཞའོ་ཧྥན་ཟེར་མཁན་འདི་ལ་ཡ་གདེང་འཇོག་ག་རེ་བྱས་ཟེར་ན། ད་གལ་སྲིད། རྒྱ་ནག་ནང་ལོགས་ཀྱི་རྩོམ་པ་པོ་ལིའུ་ཞའོ་ཕོའུ་དང་ཞུས་ཀྲི་ཡུང་ཁོང་ཚོ་ཆ་བཞག་པ་ཡིན་ན་ཁོ་ཚོས་ད་ལྟའི་རྒྱ་ནག་གི་ད་མུན་ནག་གི་སྤྱི་ཚོགས་འདིའི་ནང་ལོགས་ལ་ཡ་ག་འདྲས་སེ་བྱས་བྱས། ཨ་ནི་མི་བློ་ཁོག་ཆེན་པོ་ཞིག་དང་བློ་སྟོབས་ཡོད་པ་ཞིག་བྱ་དགོས་ཀྱི་ཡོད་མེད་དེ་ཁོང་ཚོའི་དཔེ་སྟོན་བཟོ་འདྲ་བྱས་ལས་མི་མང་ལ་ཡང་མིག་བསྟན་པ་རེད། ཨ་འདི་རོན་ཤའོ་ཧྥན་གྱིས་ག་རེ་བྱས་པ་རེད་ཟེར་ན། ད་ལྟའི་རྒྱ་ནག་གི་སྤྱི་ཚོགས་འདིའི་ནང་ལ་ཡ་ག་འདྲས་སེ་བྱས་རྗེས་སོ་སོ་ཕྱིར་མ་ཐོན་པ་ཡིན་ན་ལས་སོ་སོ་སོ་གཞུང་གིས་ཀླད་པ་དེ་བཀྲུས་རྗེས་མགོ་སྐོར་ཞིག་གཏོང་གི་ཡོད་པ་འདིའི་ནང་ལོགས་ནས་སོ་སོ་སོ་བཅིངས་འགྲོལ་བཏང་རྗེས། སོ་སོ་སོ་སོ་རང་ཚུགས་ཀྱི་རང་དབང་ཅན་གྱི་བསམ་བློ་ག་འདྲས་སེ་བཟོ་དགོས་རེད་ཟེར་ཡ་དེ་ཡིན་ན་ཁོ་རང་གི་ད་བསླབ་བྱ་དེ་ཚོ་དང་བློ་སྒོ་ཕྱེ་ཡ་དེ་ཚོ་དེ་རེད་ཟེར་བྱས་ལབ་ཤག་བྱས་ཙང་ཁོ་རང་རྩོམ་དེ་ཁྱོན་ཡོངས་ནས་བལྟས་པ་ཡིན་ན་ལག་རྩལ་ཐོག་ལ་ལབ་ཀྱི་ཡོད་ན་རེད་ཆབ་སྲིད་ཐོག་ནས་འགྲེལ་བཤད་རྒྱག་གི་ཡོད་ན་རེད་མང་ཆེ་ཤས་འདི་རེད་ཤག་ག་འདྲས་བྱས་བྱས་རྒྱ་ནག་གི་དྲིལ་བསྒྲགས་ཀྱི་རྒྱ་ཉིད་དེ་ནས་ཐར་ཐུབ་པའི་བཅིངས་གྲོལ་ཐོབ་པའི་མི་ཞིག་ག་འདྲས་སེ་བྱེད་དགོས་རེད་ཟེར་དེ་འདི་ཡིན་ན་གཙོ་བོ་ཡིན་པའི་བཟོ་འདྲ་རེད་ཟེར་འདུག། ཁ་སེང་ངས་ཨ་འདི་རོན་ཤོག་ཧོན་ཟེར་འདི་ད་དེ་ཉན་ནས་གནས་ཚུལ་འདི་ཅིག་མཐོང་སོང་ལྷག་པར་དུ་ཡང New York Times གི་ཨ་འདི་ཁོ་རང་གི་བཟའ་ཟླ་འདི་ལ་ཡང་བཅར་འདྲི་ཞུས་པ་དེ་མཐོང་དུས་ད་པ་ལམ་སང་ད་ག་སེམས་པའི་ནང་ལོགས་ལ་ཡང་ག་རེ་འཁོར་སོང་ཟེར་ན། ཨ་འདི་བོད་པ་དྲ་ལམ་ཐོག་ལ་ཡང་རྩོམ་བྲིས་མཁན་འཇིགས་མེད་རྣམ་རྒྱལ་ལགས་ཟེར་མཁན་ཅིག་རེད་འདི་ང་བསམ་བློ་འཁོར་སོང། ད་ཕལ་ཆེན་ཁག་ཅིག་གིས་ད་དྲན་གནང་གི་ཡོད་ཀྱི་རེད། ཉིས་སྟོང་བརྒྱད་ལོར་ཡ་ད་བོད་ལྷ་ས་ནས་འགོ་བཙུགས་བྱས་བོད་ས་ཁུལ་མང་པོའི་ནང་མཉམ་དུ་ངོ་རྒོལ་ཤུགས་ཆེན་པོ་ཞེ་པོ་བྱུང་བ། དེ་བྱུང་ནས་ཕལ་ཆེན་བདུན་ཕྲག་གཉིས་པ་ད་ག་རང་ཡིན་པས་ད་ལྟ་བར་ཕལ་ཆེན་གསུམ་པ་རང་ན་མིན་ན་བཞི་པའི་ནང་དང་རྫ་དྷ་གའི་ཀ་འདས་ཅན། འཇིགས་མེད་རྣམ་རྒྱལ་ཟེར་མིང་བྲིས་མཁན་ཅིག་གིས། རྒྱ་ཡིག་ཐོག་ལ་ཡ། རྩོམ། དཔེ་ཉི་མ་གཉིས་སི་གཉིས་ཚུལ་ལ་ཡ་རྩོམ་གསར་པ་རེར་བཏོན་བྱས། རྩམ་རྩོམ་འདི་གའི་དུས་དངོས་གནས་ནང་དོན་ཕྱུག་པ། དཔེ་རྒྱ་ཡིག་གི་བྲིས་སྟངས་དེ་ཚོ་ལག་རྩལ་དེ་ཚོ་མཁས་པ། ཨ་འདི་ག་འདི་དམིགས་བསལ། ག་རེ་འདུག་ཟེར་ན། རྩོམ་འདི་ངས་ཏོག་ཙམ་ལྟ་དུས་ཙམ་པ་དེའི་སྐབས་ད་ག་རང་ལ་ཡང་ང་རང་ཚོར་བ་ཤུགས་ཆེ་ཤོས་ག་རེ་བྱུང་ཟེར་ན་རྩོམ་འདིའི་ནང་ལོགས་བྲིས་པའི་ནང་དོན་འདི་ཚོ་ཡིན་ན། མི་གཅིག་གིས་ད་རི་གས་སུ་གློ་བུར་ཐོབ་རྒྱག་ལ་ཡ་ཅིག་བྲིས་དགོས་བསམ་བྱས་དེབ་འདི་ཀློག་ཚགས་པར་ཀློག་དྲ་ལམ་སྒང་ཕྱིན་བྱས་གནས་ཚུལ་མཚན་འཁྱོལ་འདི་རེད་མི་འདུག་མི་དངོས་གནས་སོ་སོ་རང་གིས་ལོ་རྒྱུས་ཀྱི་གལ་ཆེན་གནས་ཚུལ་མང་པོ་བརྒྱུད་མྱོང་མཁན་ཅིག་གིས་སོ་སོའི་དཔེ་མིག་མཐོང་བྱུང་བ་དང་ལུས་པོས་བརྒྱུད་མྱོང་བའི་གནས་ཚུལ་མང་པོ་ཞིག་བྲིས་ཀྱི་ཡོད་པའི་ཚོར་བ་དེ་ཤུགས་ཆེན་པོ་ཞེ་པོ་འདུག་དེས་མ་ཟད་ཨ་འདི་ལྟ་འཇིགས་མེད་རྣམ་རྒྱལ་ཟེར་ཡ་སུ་ཡིན་མེད་དེ་ཧ་གོ་གི་ཡོད་མ་རེད། དེའི་སྐབས་དེར་ཁོ་རང་རྩོམ་བཏོན་དུས་ཙམ་པ་ཁོ་རང་སོ་སོས་ངོ་སྤྲོད་བྱས་ཤག་འདི་ནང་ཟེར་ཡ་བྱས་པ་ཡིན་ན་ཁོ་རང་ཡིན་ན་པེ་ཅིན་ལ་ཡ་རྒྱ་ནག་གཞུང་གི་ནང་ལོགས་ལ་ཡ། མི་རིགས་ཀྱི་ལས་དོན་གྱི་ལས་ཀ་མང་པོ་བྱེད་མཁན་ཅིག་ཡིན་ཟེར་བྱས་བྲིས་ཤག་དེ་ཚོ་དངོས་གནས་བདེན་པ་ཡིན་མེད་ད་དུང་གསལ་པོ་ཡོད་མ་རེད་དེ་ཡིན་ན་རྩོམ་དེ་བལྟས་ན་ང་རྦད་དེ་ཡིད་ཆེས་བྱེད་ཐུབ་ས་རེད་བསམ་ས་རེད་འདུག་ག་རེ་ཟེར་ན་འདི་ནང་ལོགས་ངས་ད་གིན་ཞུས་པ་ནང་བཞིན་རྩོམ་གྱི་ནང་དོན་དེ་ལྟ་དུས་ད་ཧ་ཁ་ཡབ་ཡབ་འདི་རེད་མི་འདུག་དངོས་གནས་གཏིང་གི་དཔེ

རྩེ་རྣོ་པོའི་ཐོག་ནས་དབྱེ་ཞིབ་དང་དགག་པ་དང། དེ་ཚོ་ཞི་བའི་རྒྱབ་སྐྱོར་བཅས་ཀྱི་རྩོམ་གང་ལྟར་ངས་མཐོང་ཡག་བྱས་པ་ན་རྩོམ་རིང་པོ་གཅིག་གི་བདུན་བྲིས་སོང། ཡིག་འབྲུ་དེ་ག་དེ་ཕལ་ཆེན་རྒྱ་ཡིག་གི་ཡིག་འབྲུ་ཅིག་ཕལ་ཆེན་ཁྲི་གསུམ་ཟིན་ཡོད་ཟེར་ད་དེ་ཚོ་མང་པོ་ཞེ་པོ་ཅིག་བྱས་རྗེས་གང་ལྟར་ཉིས་སྟོང་བརྒྱད་ཀྱི་ཟླ་བ་བཞི་པའི་ནང་དང་བྱིངས་པོས་ཁོ་རང་རྩོམ་བདུན་པོ་དེ་བྲིས་པའི་རྗེས་ལ་ཡིན་ན་གློ་བུར་ཐོབ་རྒྱག་ལ་ཡ་བརླགས་སོང། བརླགས་རྗེས་ལ་ཡིན་ན་ད་གང་ལྟར་གཞུག་དེ་མི་དེ་སུ་ཡིན་མེད་ཡིན་ན། ང་ནི་ཁྱོན་ནས་ཤེས་མ་སོང་མི་གཞན་པ་རྩད་གཅོད་ཐུབ་མཁན་བྱུང་ཡོད་ན་མེད་ན། དེའི་སྐོར་ལ་ཡང་ངས་སྐབས་དེ་ཨིན་ཇིའི་ནང་ལོགས་ལ་ཡང་ངས་རྩོམ་ཅིག་བྲིས་པ་ཡིན་ད་དེ་ག་རེ་ཟེར་ན་ངས་བྱས་ན་འདི་ཞེ་དྲག་གལ་ཆེན་པོ་རེད་བསམ་གྱི་འདུག་ཕ་གར་ཡ་ཅིག་གི་ཐོ་རེ་བཞག་དགོས་དང་ལོ་རྒྱུས་ཐོག་ལ་ཡང་མི་འདི་འདྲ་ཞིག་བྱུང་བ་རེད་ཟེར་བྱས་དེ་འདྲ་ཅིག་ངས། ཐུང་ཐུང་བྲིས་མྱོང་ད་གལ་སྲིད། འཇིགས་མེད་རྣམ་རྒྱལ་ཟེར་མཁན་དེ་ཁོ་རང་རྩོམ་བྲིས་མཁན་དེ། རྒྱ་ནག་གཞུང་ནང་ལོགས་གི་མི་རིགས་ཀྱི་ལས་དོན་གྱི་ལས་ཀ་རྒྱུན་རིང་པོ་བྱེད་མཁན། དེ་འདྲ་ཅིག་ཡིན་པ་ཡིན་ན་ད་ལྟ་དེ་ཁོ་རང་གསུངས་པ་དེ་བདེན་པ་ཡིན་པ་ཡིན་ན། ངས་བསམ་ན་ཨ་ནི་དེ་རོན་ཞའོ་ཧན་ཟེར་མཁན་རྒྱ་མི་ད་དེ་དྲ་ལམ་ཐོག་ལ་བྲིས་བྱས་ད་རིང་དེ་བཙོན་འཇུག་བྱས་པ་བྱུང་བ་དེ་དང་ཁོ་གཉིས་བར་ཐོ་ལག་ལ་ཡ། ཐུན་མོང་གི་ཁྱད་ཆོས་འདི་མང་པོ་ཞིག་འདུག་བསམ་གི་འདུག་གཉིས་ཆ་ག་རེ་རེད་ཟེར་ན། རྒྱ་ནག་གཞུང་གི་རའི་ལས་ཀ་འདི་ནང་ལོགས་ལ་ཡག་ཕའི་གཞུང་གི་ལས་ཀ་བྱེད་ཉེན་འདི་ཨ་འདི་རོན་ཤ་ཧོན་ཆ་བཞག་ན་ཨོ་ལིམ་པིག་གི་རྩེད་འགྲན་གྱི་དྲ་ལམ་བདེ་འཇགས་ཀྱི་ལག་རྩལ་ལས་ཀ་གཙོ་བྱེད་ཉེན་སྲིད་ཚོན་པ་ད་ཞེ་དྲག་གལ་ཆེན་པོ་ར་བ་ད་ག་ནང་བཞིན་གལ་སྲིད་བྱེད་མི་རྣམས་ཀྱི་ལག་རྩལ་ཁོ་རང་གསུམ་ལས་ཞིག་ཡིན་པ་ཡིན་ན་ཕལ་ཆེར་ངས་དངོས་གནས་དེ་ཡིད་ཆེས་དགོས་རོགས་འདུག་ག་སེ་རྩོམ་གི་ནང་དོན་བལྟས་ན་ཞེ་དྲག་གི་དེ་འདུག་ག་སུ་རེད་ཁོ་ཇུས་འགོ་ལ་ཞེ་དྲག་འདུག་ཡིན་པ་ཡིན་ན་ད་ཕ་གི་འགག་རྩའི་ག་ལེར་ཅན་ཡིན་དུ་ཕྱིར་བ། ལམ་ལུགས་འདིའི་ནང་ལོགས་ཀྱི་འཕྲུལ་འཁོར་ཆེན་པོ་འདིའི་ནང་ལོགས་ཀྱི་གཅུས་གཟེར་ཆུང་ཆུང་འདི་ཡིན་བཞིན་དུ་ཁོ་ཚོ་སོ་སོ་སོ་ལ་ཡག་ཕའི་ལྟ་ཚུལ་ཤུགས་ཆེན་པོ་ཞེ་པོ་ཅིག་གཞུང་གི་སྲིད་ཇུས་ལ་ཡང་མོས་མཐུན་མེད་པའི་ལྟ་བ་དེ་ཚོ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་པ་དང། ཨ་འདི་ལས་གལ་ཆེ་ཤོས་དེ་ག་རེ་ཟེར་ན། འགག་རྩའི་དུས་ཚོད་འདི་སླེབས་དུས་ཙམ་པ། ད་ཉེན་ཁ་ཞེ་པོ་ཅིག་ལ་མ་འཛེམས་པར། མ་ཐོན་བྱས། སོ་སོའི་བསམ་ཚུལ་དག་ཏུ་བཤད་ནུས་བྱས་ཕྱི་ལོགས་ལ་ཡག་ཤིང་སྤེལ་ནུས་ཡག་གི་དེ་ཡིན་ན་དམིགས་བསལ་རེད་བསམ་གྱི་འདུག། ད་འདི་ནས་ག་རེ་མཐོང་ཐུབ་རེད་ཟེར་ན། ཨ་ད་ཅིག་རྒྱ་ནག་དམར་ཤོག་གི་སྲིད་དབང་སྒེར་གཅོད་ལམ་ལུགས་འདི་ད་ཞེ་པོ་ཅིག་སྤྱི་ཚོགས་དམ་དྲག་དང་དེ་འདྲའི་ཞེ་པོ་ཅིག་ཡོད་རེད་པ་ད་དེ་མ་གཞི་རྒྱ་ནག་གི་དམར་ཤོག་དམ་དྲག་གཅིག་པོ་མ་རེད་སྤྱིར་བཏང་སྲིད་དབང་སྒེར་གཅོད་ཅན་གྱི་སྤྱི་ཚོགས་དམ་དྲག་ཅན་གྱི་སྤྱི་ཚོགས་འདི་ཚོ་ཡོད་རེད་པ་འདིའི་ཁྱོན་ཡོངས་ཀྱི་ཁོའི་སྣང་ཚུལ་དང་གནས་སྟངས་ཅིག་རེད་ཤག། འདི་ཚོའི་ནང་ལོགས་ལ་ཡང་ཧོབ་སྟེ་ཁར་བལྟས་ན་ཞེ་པོ་ཅིག་ཁོ་ཧྲ་ཏག་ཏག་དང་དཔེ་ད་གྲལ་འགྲིག་པོ་དང་མི་སྒང་ག་ཞེད་དང་སོ་སོ་སོའི་བསམ་སྟངས་ཡང་མེད་པའི་བཟོ་འདྲ་ཆགས་བསྡད་ཡོད་རེད་བསམ་བསམ་གྱི་ཕྱིའི་རྣམ་པ་འབྱུང་གི་རེད་དེ་ཡིན་ན་གཏིང་གི་ད་འོག་ལ་ཡང་ཅིག་གཞུང་གི་སྐྱོན་བརྗོད་བྱེད་ཉེན་དེ་ཚོ་ཕར་བཞག་ཁོ་རང་ཚོའི་གཞུང་ནང་ལོགས་ལ་ཡང་དངོས་གནས་གཞུང་གི་ཕའི་ལས་ཀ་བྱེད་ཉེན་དེ་ཚོ་ར་དེ་ཚོའི་ནང་ལོགས་ལ་ཡང་གཏིང་གི་ཁོ་ཚོའི་བསམ་ཚུལ་ལྟ་བ་མ་འདྲ་འདས་ཤུགས་ཆེན་པོ་ཡོད་ཉེན་གྱི་ཡིན་འདས་མིན་འདི་མང་པོ་ཡོད་པ་མ་ཟད་ཡོད་དེ་ཚོའི་མི་དེ་ཚོའི་གྲས་ད་འགག་རྩའི་དུས་ཚོད་སླེབས་དུས་ཙམ་པ་དངོས་གནས་གཅིག་སྤྱིར་བཏང་བའི་མི་མི་བྱམས་པ་དང་མ་འདྲ་བློ་ཁོག་ཆེ་ཆེ་ལམ་ལུགས་འདི་ལ་ཡང་ངོ་རྒོལ་བྱེད་ཡག་གི་ཆོད་སེམས་དང་བློ་ཁོག་དེ་ཚོ་ཡོད་པ་དེ་ཡིན་ན་མཚོན་ཐུབ་བསམ་འདུག་བྱས་ཙང་དེ་འདྲ་ཡིན་པ་སོང་ཙང་སྲིད་དབང་སྒེར་གཅོད་ཅན་གི་ལམ་ལུགས་དེ་ཚོ་ད་དེ་སྔའི་གི་དམར་ཤོག་གི་ཨུ་རུ་སུ་ཡིན་ན་བ་དགུ་སྡིང་ལོ་གི་རི་ཁ་ཐོར་དགོས་སམ་སུས་བསམ་ཡོད་རེད་ཁྱུག་ཙམ་ཅིག་ལ་ཡ་ཉི་མ་ཁ་ཤས་ཤིག་ནང་ཐོར་སོང་ཨ་ད་ག་ནང་བཞིན་གི་ད་ག་ད་དེ་ཚོའི་དཔེ་མཚོན་དེ་མང་པོ་ཡོད་རེད་དཔེ་མཚོན་དེ་ཚོ་ཡོང་དགོས་ཡ་རྒྱུ་མཚན་དེ་མང་པོ་ཞེ་པོ་ཅིག་ཡོད་དེ་ལས་རྒྱུ་མཚན་གལ་ཆེན་པོ་གཅིག་ཡིན་ན་ཁོ་རང་ཚོའི་ཕ་གི་གཞུང་ཕ་གི་ཟིན་བསྡད་ཉེན་གི་ད་འཕྲུལ་འཁོར་གལ་ཆེན་པོ་ཡོད་རེད་པ་འདིའི་ནང་ལོགས་ཀྱི་ད་ཆ་ལག་མང་པོ་ཅིག་རེད་དངོས་གནས་བྱས་ན་ཁོ་འཕྲུལ་འཁོར་འདི་ལ་ཡག་འདོད་པོ་མེད་པ་དང་དགའ་པོ་མེད་པ་དང་འདི་མར་གཏོར་བཤིག་བཏང་ཡག་གི་གོ་སྐབས་ཅིག་ཟིན་བྱས་བསྡད་ཉེན་དེ་མང་པོ་ཡོད་པ་དེ་ད་འདྲ་པོ་ཞེ་པོ་ཅིག་ཡོད་བསམ་འདུག་བྱས་བྱས་ད་ད་རིང་ང་ཚོའི་རྒྱ་ཤེས་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན་ཨང་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་བསྙེལ་གནང་རོགས་གནང་ང་ཚོའི་ལས་རིམ་འདི་ཡག་པོ་འདུག་བསམ་བསམ་བྱུང་ན་ཨ་ནི།